གོང་ལ་ངོ་སྤྲོད་ཞུས་པ་ནང་བཞིན་སྙན་ངག་པ་ཅིག་ཆགས་དུས་རྩོམ་པ་པོ་བྱ་བར་དགེ་རྒན་ཆེན་མོ་ཆགས་བསྡད་ཡོད་རེད། དགེ་ལགས་ཀྱིས་སྐུ་ཚེ་གི་ལོ་རྒྱུས་ནང་ལོགས་ལ་ཅིག་རྩོམ་ཡིག་གི་ཕྱག་དེབ་དང་སྙན་ངག་མང་པོ་ཞེ་པོ་ཞིག་བྲིས་གནང་བཞག་དང་པོ་དགེ་ལགས་ཅིག་སྙན་ངག་དང་རྩོམ་ཡིག་འདི་བྲིས་ཡག་གི་ད་དབྱིངས་ཞུགས་ཡག་ད་འདི་གི་ཅིག་དེ་འདྲས་ག་འདྲ་ཞིག་བྱུང་སོང་འདི་ང་ཚོར་ཅིག་ལོ་རྒྱུས་མདོར་བསྡུས་ཤིག་ངོ་སྤྲོད་ཞིག་གནང་ཞིག།

སྙན་ངག་མེ་ལོང་དང་གསོལ་འཇུག་གཙང་བོ་ཐོར་རྒྱག་དེ་ནས་བླ་མའི་རྣམ་ཐར་དེ་འདྲ་ཡི་མང་པོ་ཀློག། དེ་འདྲའི་ཅིག་བྱས་ནས་ད་རྩོམ་རིག་གི་ཁ་ཤོ་གཞན་དག་ཅིག་ལ་འཇུ་འགྲོ་སྲིད་དེ། དེ་ནས་བར་ལངས་བྱས་ལ་ཡ་ཡ་ཡ་ཡ་ཡ་འགྲོ་བྱས་ནས་དེ་ནས། ག་རེ་ཟེར་དགོས་རེད་སྤྲིན་གྱི་ཕོ་ཉ་ཟེར་མཁན་གྱི་རྩོམ་འདྲ་བོ་དང་ར་མ་ཎའི་རྟོགས་བརྗོད་ཟེར་མཁན་དང་གང་ན་མ་ཁོ་ན་དག་དེ་ཚོ་ལ་དགའ་བསུ་ཆེན་པོ་དང་ཨུ་ཚུགས་མང་པོ་རྒྱག་དེ་འདྲ་ད་སྙན་ངག་ཁ་ཤོ་དེ།

བྱས། ས་དེ་གའི་ལྟེ་གནས་ཕྱི་འཇིག་རྟེན་སྙིང་ཁ་ལ་འགོ་གཙང་སྟེ་ཤུལ་རྗེས་ཆེ་ཤོས་གོང་ཚད་ལྟེ་བར་ད་དེ་གའི་གཙང་ཤུལ་ལྟེ། ད་དེ་གཤིས་ས་ལྟེ་གནས་གཙང་གཟིགས་ལྟེ་ལ་ཤུལ་རྗེས་ཆེ་ཤོས་ཨ་སྟོང་པོ་ནི་ཚངས་ལྗང་སྲོག་ཆགས་དེར་ཁོང་གི་ཆོས་ལུགས་ཙམ་དུ་མ་ཡིན་པར་སྤྱི་ཚོགས་ཀྱི་ནང་ལོགས་ལ་པ་ས་ཆ་རྡོ་ཆག་ཅིག་དེ་གའི་རྒྱུ་དེ་མཐའ་ད་ལྟ་བར་དུ་ང་ཚོ་བོད་པའི་གཞས་ཚིག་བཟོ་ངེས་ཡིན་ན་རེད་ད་ཕིལ་ཕང་མིའི་འཛག་ཚད་ཀྱི་ཐོག་ལ་ཡིན་ན་རེད་ཆོས་ལུགས་པའི་མི་སྣ་ཐོག་ལ་ཡིན་ན་རེད་ཆབ་སྲིད་པའི་མི་སྣ་ཐོག་ལ་ཡིན་ན་རེད་གསང་རྒྱུའི་ཐོག་ལ་ཡིན་ན་རེད་གང་ཅིའི་ཐོག་ལ་དར་ཁྱབ་ཆེ་ཤོས་དེ་ཁོང་གི་གཟིགས་ལྟེ་བྱས་པ་དེ་སོགས་ལ་ད་སུ།

ལམ་སྟེགས་ཀྱི་སྟེང་གི་གཙང་བའི་ཁ་ཤོ་གང་ཡིན་པ་དེ་སོ་སོ་དག་སྲོལ་རྒྱུན་ཟེར། སྔན་མ་ང་ཚོས་སྲོལ་རྒྱུན་ཟེར་མཁན་དེ་མིའི་ཏོག་དེ་ག་ལ་བོད་པའི་ཕོ་གསར་ཚོ་ག་ཧ་ལོ་མ་ཟེར་ན་རྗེས་ལུས་ཀྱི་མིའི་ཏོག་རེད་སྐད་ཆ་ཡིན་ས་རེད། སྲོལ་རྒྱུན་ཟེར་དེ་ག་ལ་སྔན་མའི་ལུགས་སྲོལ་ཚོ་མ་གཏོགས་དེ་ག་ལ་ཡ་གསར་པ་བཟའ་ཐག་གས་མེད་མཁན་བཟང། ཡིན་ནའང་རྒྱ་གར་གྱི་རིག་གཞུང་ནང་ལ་བཤད་ཡོང་དེ་ག་ལ་སྲོལ་རྒྱུན་ཟེར་མཁན་དེ་ཚད་མཐོན་པོ་གིས།

སྟག་ཕྲག་ཟེར་ནས་དམིགས་བསལ་གྱི་སྒོ་གཏན་པས་བཟུང་མཁན་སུ་མེད་ངས་རྒྱུ་ལུས་ཟེར་ནས་དམིགས་བསལ་གྱི་འགྲེལ་བཤད་རྒྱག་མཁན་སུ་མེད་ཁེ་དེ་འདྲའི་མེད་པའི་གི་ཐོག་ནས་ལྟ་ཁོ། རྒྱ་ཆེ་མང་ཚོགས་ཀྱི་རྡོ་ལོ་རྒྱུས་སོ་བ་ནང་བཞིན་ཉིན་ནས་ཉིན་དུ་རྒྱས་ཞག་ནས་ཞག་ཏུ་རྒྱས་དར་ཁྱབ་ཆེ་ཤོས་དེ་ཁོ་ཆགས་པ་རེད་དྲན་གི་འདུག་ད་དཔེ་ཆ་ཨ་ནི་དེའི་ནང་ལོ་ད་གླིང་སྒྲུང་དེ་ཚོའི་དཔེ་ཆ་དེའི་ནང་ལོ་ཡོད་ལ།

ལས་འགུལ་དོན་ལ་བྲེལ། ལ་ལ་ལ། རྒྱལ་བ་ཚངས་དབྱངས་རྒྱ་མཚོ་གིས་ཅིག་བརྩམས་ཆོས་དང་མགུར་གླུ་དང་དེ་འདྲ་རྩོམ་ཡག་གི་ཤུགས་རྐྱེན་འདྲ་བོ་ཞིག་ལ་ན་དེའི་སྤྱི་ཚོགས་དང་ཏིག་གི་ཅིག་ཁོ་རང་གི་སྨན་དང་དཔེར་ན་ནུབ་ཕྱོགས་རྩོམ་པ་པོ་ཚོའི་ནང་ལ་ཨེ་ཅིག་དཀའ་ངལ་མང་པོ་འཕྲད་རྒྱུ་གི་རྩོམ་པ་པོ་དེ་འདྲས་ཡོད་རེད། དེ་འདྲའི་སྤྱི་ཚོགས་རང་གི་ཤུགས་རྐྱེན་མང་པོ་ཞིག་ལ་བརྟེན་བྱས་ད་གང་ལྟར་མགུར་གླུ་དེ་ཚོ་བྲིས་བྲིས་ཡ་དང་དེ་ཚོ་གི

ལུང་པ་ཏི་ནོ་ལ་ཀོ་རི་ལ་འདྲ་མི་འདྲ་བཏང་ཚོ་ཡག་ལ་དོ་དེ་ནས་ལུས་འཚོ་ཡན་ཆབ་ལུས་ལས་ཞུ་བར་ཅེ་ཚ་ཆུ་ཤུལ་ཀུན་ནས་ཁོ་ལ་གཙང་རིགས་ཀྱི་བག་ཆགས་གཙོ་བོ་འདྲ་བོ་ཟེར་གི་ན་མགོ་གི་བག་ཆགས་དེ་ཤུགས་ཆེན་པོ་འཇགས་ཡོད་རེད་དྲན་གི་འདུག་དེ་ཕྱི་ལོགས་གི་ཤུགས་རྐྱེན་དེ་ད་ནང་ལོགས་གི་ཤུགས་རྐྱེན་དེ་ག་རེ་རེད་ཟེར་ན་བོད་ལས་ཚུལ་ལས་ཀྱི་ན་ད་སྤྱི་ཚོགས་གི་རྙོག་འཛིང་ཆེན་པོ་ཞིག་འདྲ་ཆེ་པོ་གི་ཆུ་ཤུལ་ཀུན་ནས་དེ་ནས་གསང་བའི་ཐོག་ནས་ཁྲིད་གསང་བའི་གི་ཐོག་ནས་ཡག།

ད་འཛམ་གླིང་གི་ཐོག་ལ་བལྟས་ནས་ཚོང་ཡོ་རྒྱང་སོ་ཤོག་གཏོང་ཤེས་གཏོང་ཡོད་ངེས་དེ། ལས་དག་པ་དེ་སོང་འཇོག་གི་རེད་ཁོ་རང་གི་གཟུགས་པོ་ཁྱེར་ནས་ཡོང་རྒྱུ་དེ་ང་ཚོ་འགྲོ་བ་མི་གི་ཤ་ཁྲག་འདི་ཁྱེར་ནས་སླེབས་ཡོད་རེད་དེ་ཡོང་དེ་ག་ལ་འགྲོ་བ་མི་གི་དཀའ་རྙོག་ག་རེ་ཡོད་ན་དེ་ཁོང་ལ་ཡོང་གི་རེད་བྱས་ཙང་དེ་རྒྱུ་མཚན་བྱས་ནས་ཁོང་ལ་ཡ་ཆབ་སྲིད་གི་ཕྱོགས་ནས་ཐེབས་པའི་དཀའ་ངལ་ཆེན་པོ་གཅིག་བྱས་བརྩེ་དུང་གི་ཕྱོགས་ནས་ཐེབས་པའི་དཀའ་ངལ་ཆེན་པོ་གཉིས་འཕྲད་ཡོད་རེད་དཀའ་ངལ་དེ་གཉིས་གི་སྒོ་ནས་ཁོ་གི་སེམས་པའི་གི་ནང་ལ་ཉག་གི་ན

སྐད་ཅིག་གི་འོག་ནས་ཁོ་རང་གི་ཁྲིད་ཡོད་པ་རེད་གདན་ས་དགེ་བཤེས་དེ་སོགས་ཀྱི་སློབ་ཁྲིད་མང་པོ་གནང་བ་རེད་དེ་འདྲའི་གི་ཤོད་སྟངས་ཀྱི་ཆ་ནས་བཤད་ན་ཁོ་ཡང་མི་མཐོང་ཆ་ཐོས་ཆ་མེད་མཁན་དེ་འདྲ་ཙམ་མ་རེད་ཆབ་སྲིད་ཀྱི་ཐོག་ནས་ཡིན་ན་ཁོ་ལག་པའི་ཐོག་ལ་ཚུད་མ་རག་ལ་རག་མ་གཏོགས་གོ་ལ་ཁོ་ཚོ་ཧ་གོ་མཁན་ཅིག་རེད་དེ་ནས་ཀྱི་རྩོམ་རིག་དེ་སོགས་ཀྱི་ཐོག་ནས་ལ་སྡེ་སྲིད་ཀྱི་ད་གང་བ་གང་ཚོ་ཁྲལ་བ་ལ་བྱས་ཙང་ཁོ་གོ་ལ་ཁོ་ཚོ་ཕྱིན་མཁན་ཅིག་རེད་བྱས་ཙང་ཤུ་ཆེ་ཐལ་སོགས་སྙོན་དེ་བདམས་པ་རེད་ལགས་ཀྱི་ཅི་རེད་དྲན་ཐུབ། རྩོམ་པ་པོ་དང་རྩོམ་རིག་ལ་ཞིབ་འཇུག་བྱེད་མཁན་ཚོ་གིས་རྒྱལ་བ་ཚངས་དབྱངས་རྒྱ་མཚོ་གི་མགུར་གླུ་ཚོ་ལ་ཡང་དབྱེ་བ་ཕྱེ་སྟངས་མང་པོ་བྱུང་དགོས་དང། ཁ་ཤས་ཀྱིས་དེ་ཆོས་ལུགས་ཀྱི་རྣམ་པའི་ཐོག་ནས་བྲིས་རེད་བསམ་ཡང་ཆབ་སྲིད་ཀྱི་རྣམ་པའི་ཐོག་ནས་བྲིས་རེད་ཡང་ཁ་ཤས་ཀྱིས་ད་དེ་མ་རེད་ད་ཧང་བརྩེ་དུང་རང་གིས་གང་བྲིས་ཡ་དེ་འདྲའི་རིམ་པ་མ་འདྲ་བ་ཁ་ཤས་བྱེད་དགོས་འདུག་འདི་གིས

ཆོས་ལུགས་སྨྲ་བ་སོགས་ཀྱི་མིག་ཤེལ་སྒོ་ནས་མཐོང་སྟངས་ཅིག་བྱས་ལོ་རྒྱུས་སྨྲ་བ་སོགས་ཀྱི་མིག་ཤེལ་ལོ་རྒྱུས་ཀྱི་མིག་ཤེལ་སྒོ་ནས་མཐོང་སྟངས་ཅིག་བྱས་ཡང་ནས་སྙན་ངག་པ་ཟེར་དགོས་པ་ཡོད་ན་རྩོམ་པ་པོ་ཟེར་དགོས་པ་ཡོད་ན་ཡང་སྤྱི་ཚོགས་ཕལ་བའི་ཀྱི་མིག་ཤེལ་སྒོ་ནས་མཐོང་སྟངས་ཅིག་ཁག་མི་འདྲ་བ་སོགས་ཡོད་རེད་བསམ་བློ་འཁོར་གྱི་འདུག་དེ་ནས་ཆོས་ལུགས་སྨྲ་བ་དེ་སོགས་ཀྱི་གཅིག་ནས་ཁོང་ཚོས་ཀྱི་ཆོས་ལུགས་ཀྱི་མིག་ཤེལ་དེའི་སྒོ་ནས་མཐོང་པ་རེད་ལ་གཉིས་ནས་ཁོང་རྣམ་པའི་ཀྱི་ཚངས་དབྱངས་རྒྱ་མཚོ་ཟེར་ཡོང་དུས་སྐབས་ལ། དེ་ནས་བོད་གངས་ཅན་ལྗོངས་ལ་འགྲན་ཟླ་མེད་པའི་གི་ད

བྱས་ཙང་ངེས་ཅན་ད་ལྟ་སྟངས་མི་འདྲ་བ་ཁ་ཤས་ཆགས་བསྡད་ཡོད་རེད་བྱས། དེ་འདྲ་ཡིན་ཙང་ངས་དེ་བཤད་དུས་སྐབས་ལ་གཙོ་ཆེ་བ་དེ་བརྩེ་དུང་དང་འབྲེལ་ཏེ་བྲིས་པ་ཡིན། བྲིས་དགོས་ཡ་གི་རྒྱུ་མཚན་གཅིག་དེ་ཕལ་ཆེར་བརྩེ་དུང་དང་ཉེ་བ་ཡིན་སྲིད་དྲན་སོང། གཉིས་པ་དེ་འདྲ་ལབ་ཡ་དེ་ངེད་ཀྱི་སྤུ་གུ་ཚོ་ལབ་དུས་སྐབས་ལ་ད་ངའི་སྤུ་གུ་ཚོ་ལབ་སྟེ་ལས་ཀ་ག་རེ་ལས་པ་ཡིན་ན་རྒད་མོ་ཙི་ཙི་དེ་ནས་ཡར་འགོ་བཙུགས་འགྲོ་ན། ལས་ཀ་དེ་ལས་ན་སྐྱིད་པོ་རེད་ཁོང་ཁྲོ་ས་ནས་ལས་ཀ་ལས་ན་སྐྱིད་པོ་ཡོད་མ་རེད་བྱས་ཙང་རྩོམ་འབྲི་ཡིན་ན་བརྩེ་དུང་ས་ནས་ཡར་འགོ་བཙུགས་འགྲོ་ན་ནས་འདི་སྙན་ངག་མེ་ལོང་ཡང་བརྩེ་དུང་ནས་འགོ་བཙུགས་ཡོད་རེད་ལས་ཀ་ག་རེ་ཡིན་ན་རྒན་མོ་ཙི་ཙི་ཚོ་འདྲ་ཤེས་གི་རེད་བྱས་ཙང་སྙན་ངག་སྦྱོང་དུས་སྐབས་ལ་བརྩེ་དུང་ས་ནས་ཡར་འགོ་བཙུགས་འགྲོ་ན་དེ་ཤོད་གི་རེད་འཇིག་རྟེན་གྱི་འཁོར་བ་ཟེར་མཁན་དེ་དང་པོ་འགོ་བཙུགས་ས་བརྩེ་དུང་ས་ནས་ཡར་བཙུགས་ཡོད་རེད་དམ་པའི་ཆོས་ལ་འགོ་བཙུགས་དུས་སྐབས་ལ་བརྩེ་དུང་ས་ནས་ཡར་འགོ་བཙུགས་ཡོད་རེད་དེ།

པགས་པ་དེ་ནོར་ཁ་སང་མཐོང་རྒྱུ་གི་མི་མི་དེ་ཡར་ལུས། ཨ་ནི་ཡིད་ལ་འཁོར་འཁོར་བྱས་བྱུང་ཟེར་ནས་བྲིས། བྱས་ཙང་འདི་འདྲའི་རེ་རེ་གི་རྒྱབ་ལོགས་ནི་ང་ཚོ་བརྩེ་དུང་གི་ཕོ་ཉ་དེ་ཕོ་ཉ་ཐེག་པའི་གི་ན་ཚ། དམིགས་བསལ་བ་རེ་ཡོད་ལ་བྱས་ཙང་ཨ་འདི་བྱས་འདི་གར་བྱས་ན་བྱས་ཙང། མགོ་དེ་སྔོན་ནས་མགོ་དང་རྩོམ་པ་པོའི་འཚོ་བའི་བར་ནི་ང་ཚོ།